ད་དེ་ལ་དུས་ཆེན་གཅིག་བཏང་ཡང་དེ་ནི་ལས་སླ་ཤོས་རེད་བ། རྐྱེན་ངན་གྱི་ངོ་རུ་གྲུབ་པར་བྱེད་པ་ལ་ཚོགས་པ་སྐད་ཅིག་སྔ་མ་དེ་ཕྱི་མའི་ངོ་གོང་འཕེལ་དུ་འགྱུར་བ་ལ་འབྲེལ་ཞིང་ལྟོས་པའི་ཕྱིར་བ། ག་གིས་རྐྱེན་ངན་ངོ་རུ་གྲུབ་པར་བྱེད་པ། སོགས་པ་ལྟ་བུའི་ཞིང་ཁོ་ལས་རང་འབྲས་ནས་མྱུག་རྐྱེན་ངན་ངོ་རུ་གྲུབ་པར་བྱེད་པ་ལ། དེ་ནི་ཁོ་ལ་ལྟོས་ཟེར། ཡིན་ན་དེ་འདྲའི་སོགས་པ་ལྟ་བུའི་ཞིང་ཁ་དེ་གིས་གོང་འཕེལ་དུ་འགྱུར་བ་དེ་ལ་ལྟོས་པ་དང། ཞིང་ཁ་དེ་གིས།

གཉིས་ཀ་ལ་ལྟོས་འདུག་བ། འོ་དེ་ནི་རྒྱུ་འབྲས་ཁོ་དེའི་རྒྱུ་ཡུལ་ཡིན་པ་དང། ཁོ་གཉིས་རྫས་ཐ་དད་གང་ཞིག་དེ་ལ་ལྟོས་རེ་ཤར། ཚ། སྐུད་ལ་བརྟེན། འོ་དེ་འདྲའི་བཟོ་བྱས་ད་ཐ། ཚེས་གཅིག་གིས་ཚེས་གསུམ་བསྐྱེད་པ་ཁོ་ལ་ར་བ། ཚེས་གཅིག་གིས་ཚེས་གསུམ་བསྐྱེད་པ་དེ་ཚེས་གཉིས་ལ་ལྟོས་ན། ད་ཚེས་པ་གཉིས་དེ་ཚེས་གཅིག་གི་རྒྱུ་རུ་ལྟོས་ས། བསྐྱེད་པ་ཁོའི་རྒྱུ་རེད་ངོ་མ་བྱས་ན་ངོ་མ་དེ་ང་རང་ཚོ་བསམ་བློ་བཏང་ན། ཚེས་པ་གཅིག་གིས་ཚེས་པ་གསུམ་བསྐྱེད་བསྐྱེད་ཀྱི་རེད་བ་ཟེར། བསྐྱེད་པ་ཁོ། ཚེས་པ་གཉིས་ལ་ལྟོས་ཟེར་ཚེས་གཅིག་གིས་ཚེས་གསུམ་བསྐྱེད་པ་དེ། ཚེས་པ་གཉིས་ལ་ལྟོས་ཚེས་གཅིག་ཁོ་རང་ཚེས་པ་གཉིས་ལ་ལྟོས་མི་དགོས་ཟེར་ང་ཚོ་སེམས་ནང་ལ་དེ་འདྲའི་བཟོ་རེ་ལབ་ཆོག་ཉན་ཞིག་འདུག་བ། དཔེ་ཆའི་ནང་ལ་དེ་ལབ་ན་འགྲིག་གི་མ་རེད་གསུངས་ཡོང་བ་རེད་བ།

མཉམ་པོ་གྲུབ་པ་ཡིན། ཚེས་གཅིག་གིས་ཚེས་གསུམ་བསྐྱེད་པ་ཁོ་ཚེས་པ་གཉིས་ལ་ལྟོས་ན་ཚེས་གཅིག་ཁོ་རང། ཚེས་གཅིག་གིས་ཚེས་གསུམ་བསྐྱེད་པ་ཁོ་གྲུབ་པའི་ཉིན་ག་དང་གར་གྲུབ་འདུག་གོ་ཟེར་ན་ཚེས་གཅིག་ཁོ་རང་གྲུབ་པ་དེ་རེད་བ་དེ་ཁོ་རང་ཡང། ཚེས་གཉིས་ལ་ལྟོས་དགོས་རེད་བཏང་གི་འདུག་བ། ད་དགོས་ན་བྱས་ཙང་ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་ཞིང་དེ་གིས་གོང་འཕེལ་དུ་འགྱུར་བ་དེ་ལ་ལྟོས་པ་དང། གོང་འཕེལ་དུ་འགྱུར་དེ་ནི་ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་ཞིང་ཁ་དུ་འབྱུང་བ་ཡིན་པ་དང།

དེ་འདྲའི་ཞིང་ཁ་དེ་གིས་དེ་བསྐྱེད་པ་ལ་དེར་དཔེ་ཆའི་ནང་ལ་ཞིང་ཁ་ཁོ་ཆོས་ཅན་ལ་ཁྱེར་ནས་ཁོས་རང་འབྲས་ནས་མྱུག་བསྐྱེད་པ་དེ་ཚོགས་པ་སྐད་ཅིག་སྔ་མ་ན་ཕྱི་མའི་ངོ་བོ་གོང་འཕེལ་དུ་འགྱུར་བ་ལ་འབྲེལ་ཞིང་ལྟོས་པས་ཟེར་ར་མ་གཏོགས་མྱུ་གུ་བསྐྱེད་པ་ལ། ཚོགས་པ་སྐད་ཅིག་སྔ་མ་དེ་ཞིང་ཁ་དེ་གིས་ཚོགས་པ་སྐད་ཅིག་སྔ་མ་ཕྱི་མའི་ངོ་བོ་གོང་འཕེལ་དུ་འགྱུར་བ་ལ་འབྲེལ་ཞིང་ལྟོས་པས་ཟེར་ར་མི་འདུག་ཨ། ཞིང་ཁ་དེ་ཟེར་བ་འདི་ཞིང་ཁ་དེ་ཚུར་ཡོང་དགོས་འདུག་ཨ།